གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་པད་མ་བདེ་ཆེན་ཡིན། ཐེངས་འདིའི་ང་ཚོ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཕལ་སྐད་གླེང་མོལ Podcast ཀྱི་ལེ་ཚན་ནང་ལ་ཡ་བོད་པའི་ན་གཞོན་དང། ཕྲུ་གུ་ཚོར་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་ངོ་སྤྲོད་ཀྱི་གལ་གནད་དང་འབད་བརྩོན་ཞུ་ཕྱོགས་ཐད་ལ་གླེང་མོལ་ཞུ་གི་ཡིན། གླེང་མོལ་ཞུ་ཡུལ་དེ་ནི་བརྗོད་གཞི་འདི་དང་ཧ་ཅང་འབྲེལ་བ་ཆེ་བའི་སེ་ར་སྨད་གྲྭ་ཚང་གི་ཟི་ལིང་སྟོང་སྐོར་རིན་པོ་ཆེ་མཆོག་ཡིན། རིན་པོ་ཆེ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྒན་པོ་རིན་པོ་ཆེ་ལགས། ཨེ་རིན་པོ་ཆེ་མཆོག་ད་ཨ་མི་རི་ཀའི་ནང་ལ། ད་ལོའི་སེར་སྨད་གྲྭ་ཚང་གི་ཨེ་ནི་སྨན་བླའི་སྒྲུབ་མཆོད་ཀྱི་སྐོར་སྐྱོད་ཀྱི་དབུ་ཁྲིད་གནང་ཡ་གྲུབ་ཙམ་རེད་ཨེ་ནི་ད་ཆ་སྐུ་ངལ་གསོ་ཡ་དུས་ཚོད་རེད་དེ། ང་ཚོས་འབོད་སྐུལ་ཞུས་པ་ལྟར་ཨེ་ནི་ང་ཚོའི་ལས་རིམ་འདིའི་སྐུ་མགྲོན་ལ་ཕེབས་པར་ཡ་དམིགས་བསལ་གྱི་ཨེ་ནི་འཚམས་འདྲི་དང་བཀའ་དྲིན་ཆེ་བཅས་ཞུ་གི་ཡིན། གནང་བ་ཡིན་དང་ཡིན། ཨེ་ནི་ད་རིན་པོ་ཆེས་ད་ལྟ་བརྗོད་གཞི་ངོ་མའི་ཐོག་ལ་བཀའ་མོལ་མ་གནང་བའི་གོང་ལ་ད་ལོའི་རྣམ་པ་ཚོ་སེ་ར་སྨད་ཀྱི་ཨེ་ནི་ཨ་མི་རི་ཀའི་ནང་གི་སྨན་བླའི་སྒྲུབ་མཆོད་ཆེན་མོའི་སྐོར་བསྐྱོད་དེ་ག་འདྲ་བྱུང་ན་སོང་བས་ད་ཆ་ཚང་གྲུབ་འདུག་ཨེ་ནི་དེ་ག་ནང་བཞིན་རྣམ་པ་ཚོ་ས་གནས་གང་དང་གང་ལ་ཕེབས་ཡོད་དང་དེ་ག་ནང་བཞིན་དེ་ཚོ་མང་ཆེ་ནི་ཨེ་ནི་བོད་མི་འདུ་སྡོད་ཁག་ཆགས་བསྡད་ཡོད་རེད་བྱས་ཙང་བོད་པ་ཚོས་དོ་སྣང་དང་དོ་ཁུར་ག་འདྲ་གནང་གི་ཡོད་མིན་དེ་ཚོའི་ཐོག་ལ་ཡང་ང་ཚོར་འགྲེལ་བཤད་གནང་རོགས་གནང། ལགས་ལགས་སོ་ཡིན་དང་ཡིན། ཐོག་མ་དེ་ཚང་མ་ལོག་གསན་མཁན་རྣམ་པ་ཚོ་ཚང་མ་ལོག་ལ་འཚམས་འདྲི་བདེ་ལེགས་ཞུ་ཡག་དང། ཨ་ནེ་ད་ནི་གོང་དུ་གསུངས་སོང་རེད། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བྱང་ཨ་རིའི་སེ་ར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་གི་སྨན་བླའི་སྒྲུབ་མཆོད་ཆེན་མོ་དེ་ད་ཁ་སང། དེའི་སྔོན་གྱི་གཟའ་མཇུག་གཟའ་ཉི་མ་དེ་ལ་ཡ་ཨ་ནེ་ལེགས་གྲུབ་དཔེ་མ་སྲིད་པའི་ཡག་པོ་བཀྲ་ཤིས་དགེ་མཚན་དང་བཅས་པའི་ངང་ནས་ལེགས་གྲུབ་ཡག་པོ་ཞིག་བྱུང་སོང། རྩ་བའི་ཕལ་ཆེར་ཉི་མ་ད་ཚང་མ་བསྡོམས་པའི་ས་ཆ་ཁག་ཚང་མ་ཕལ་ཆེར་ཁག་ལྔ་དྲུག་ཅུ་ཡོད་རེད་དེའི་ནང་ལ་ཚང་མ་བསྡོམས་པའི་ཉི་མ་བདུན་ཅུ་མ་ཟིན་པ་གཅིག་ཕྱིན་བཞག་དེ་ཡང་གཙོ་ལ་རེད་གཙོ་ང་ཚོ་བྷི་གའི་མི་ནི་སོ་ཊ་ནས་དབུ་འཛུགས་གནང་བ་རེད། མི་ནི་སོ་ཊ་ནས་བྱས་དེ་ནས་པོར་ཏ་ལན་བྱས། ཡིན། དེ་ནས་ད་ང་རང་ཚོ་སྨན་བླ་སྒྲུབ་མཆོད་རང་འཚོགས་ཡ་རང་བྱེད་པ་ཡིན་ན་པོར་ལེན་བྱེད་ཡང། དེ་མིན་ཡང་སྨན་བླ་སྒྲུབ་མཆོད་མ་ཡིན་པའི་ཡང་དེ་འདྲའི་ཟུར་དུ་མཛད་སྒོ་འཚོགས་ཡ་བྱེད་པ་ན་སི་ཡ་ཊལ་ཕྱོགས་ལས་ང་ཚོ་འགྲོ་ཡ་བྱུང་བ་རེད། དེ་ནས་ད་སྨན་བླ་རང་བྱེད་པ་ཡིན་ན་ག་རེ་ཞུ་དགོས་རེད། པོར་ལེན་བྱེད་ད་ནི་སན་ཧོ་ཟེ་བྱེད་དེ་ནས་སན་ནས་ནིའུ་ཡོག་བྱེད། ད་བྱེད་ད་ནིའུ་ཡོག་དེ་ད་ད་ཁོ་རང་རྒྱ་ཆེན་པོ་ཞིག་ཡིན་པ་སོང་ཙང་ནིའུ་ཡོག་དང་ནིའུ་ཇེར་སི་དང་ཀི་ནེ་ཏི་ཀེ་ཏི་གསུམ་དེ་གཅིག་བསྡུས་འདྲ་པོ་བྱེད་བྱེད་པའི་ནིའུ་ཡོག་གི་ཕ་གི་ད་སྤྱི་ཁང་ཕུན་ཚོགས་སྡེ་བཞི་ཆེན་པོ་ཡོད་ཙང་ཕ་གིར་ཚོགས་ཡོད་རེད། ཡིན་ན་ཡང་ནིའུ་ཇེར་སི་ཁུལ་ནས་ཁ་ཤས་ཕེབས་མ་ཐུབ་མཁན་དེ་འདྲའི་གྱི་ཆེད་དུ་ཡང་ང་ཚོ་ནིའུ་ཇེར་སི་ལ་གཅིག་ཚོགས། ནིའུ་ཇེར་སི་ལ་ད་སྨན་བླའི་ཀི་རྗེས་གནང་དེ་ཕ་གི་ནིའུ་ཡོག་ལ་ཕུལ་གྲུབ་པ་སོང་ཙང་ནི་ནིའུ་ཇེར་སི་ཁུལ་ལ་ཡང་འཇམ་དབྱངས་དཀར་པོའི་རྗེས་གནང་ག་རེ་ཟེར་ན་ཕ་གིར་ཡང་གཞོན་སྐྱེས་མང་པོ་ཅིག་སློབ་ཕྲུག་མང་པོ་ཞེ་དྲག་འདུག་སློབ་ཕྲུག་ཅིག་གིས་ཚོགས་པ་འདི་གའི་ཚགས་ཚུད་པོ་དང་གང་ག་ཡག་པོ་ཞེ་དྲག་འདུག་དེ་ཡིན་དུས་ཟེར་ནས་ཁོང་ཚོ་ད་གཙོ་བོ་ཤེས་རབ་ཀྱི་ལྷ་མཆོག་རྗེ་བཙུན་འཇམ་དཔལ་དབྱངས་ཡིན་པའི་ཆ་ནས་འཇམ་དབྱངས་དཀར་པོའི་རྗེས་གནང་དེ་འདྲ་ཕུལ་ཡག་བྱས་ཨ་ནི་དེ་མཇུག་ལ་མཐའ་མ་དེ་ང་རང་ཚོ་བཞུགས་ས D.C. ཁུལ་ལ་ཡང་ད་ལྟ་ཕ་གི Virginia འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་ལ་ཡོད་ས་དེ་ལ་ཡང་ང་ཚོ་སྨན་བླའི་སྒྲུབ་མཆོད་ཉི་མ་གཉིས་ད་ཉི་མ་གསུམ་འདྲ་བོ་ཅིག་རེད་ཡང་ཚོགས་དང་བཅས་པའི་ལོ་ལྟར་བསྟར་ཆགས་གནང་ཡག་དེ་ག་རང་བྱེད་དེ་ང་ཚོ་དེ་སྔོན་མ་དང་པོ་ང་ཚོ་འགོ་བཙུགས་དུས་ནས་ཕལ་ཆེར D.C. ས་ཁུལ་ནས་འདུ་བྱེད་འགོ་བཙུགས་པ་འདྲ་འདུག་སྨན་བླའི་སྒྲུབ་མཆོད་དེ་ཕལ་ཆེར་ད་ལོའི་ཚར་བདུན་པ་དེ་ཆགས་ཀྱི་འདུག་དེ་ལ་དུས་དེ་ཟེར་དུས་ཚར་ནས་ཚར་ས་ཆ་གཞན་པ་ཚོ་ལ་ལྔ་གསུམ་བཞི་དེ་འདྲ་རེད་ཞེས་བྲིས་འདུག་ད་ང་ཚོ་འདི་ཕལ་ཆེར D.C. དེ་ཐོག་དང་པོ་འགོ་བཙུགས་ས་དེ་རེད་ཤག་ཉིན་ཐོའི་གཟེངས་རྟགས་ད་ལན་ཚར་བདུན་པ་འདིའི་ཐོག་བྱས་རྗེས་ལེགས་གྲུབ་ཡག་པོ་ཞེ་དྲག་བྱུང་བ་རེད་ད་ས་ཆ་འདི་གའི་དེ་ནང་ལོགས་ནས California གི་ད་ལྟ San Jose ཕར་ཕུད་པའི་གི་ས་ཆ་གཞན་དག་ཚང་མ་ལོགས་བོད་རིགས་རྒྱ་ཉག་རེད། བོད་རིགས་ཚོ་གི་སྤྱི་བཏང་ད་དོན་དོ་སྣང་བྱས་པ་དེ་ཡག་པོ་ཡིན་ད་ཡིན་འདི་སྒང་ལ་ཡ་དམིགས་བསལ་གི་ད་ང་རང་འདུག་བྱས་རྗེས་ད་ལོ་ལྔ་དྲུག་ཅིག་ལ་ཡ་ངའི་འདུག་བྱས་རྗེས་ད་སྨན་བླའི་སྒྲུབ་མཆོད་གི་ཞབས་འདེགས་ཞུ་རྗེས་གྲྭ་ཚང་གི་ད་ནང་པ་ནང་བཞིན་བྱས་ཡོང་གི་ཡོད་རེད་འདི་འདི་ཟེར་ནས་ང་རང་མཐོང་སྣང་ལ་ཡང་བོད་པའི་གཞོན་སྐྱེས་ཁྲོད་ལ་ཡང་གཞོན་སྐྱེས་དེ་ཏོག་ཙམ་མང་དུ་འགྲོ་བའི་ཚོར་སྣང་ཅིག་བྱུང་སོང། ན་གཞོན་ཁྲོད་ལ་ཡང། དམིགས་བསལ་གྱིས་གཞོན་སྐྱེས་ཚོ་ལ་གཏམ་བཤད་ཡིན་ཟེར་བྱས་དེ་འདྲས་མ་ལབ་པ་ཡིན་པ་ཡིན་ན་ཡང་གཞོན་སྐྱེས་ཚོའི་ཁྲོད་ནས་སྤྱིར་བཏང་གི་ཆོས་ཕྱོགས་ཀྱི་བྱེད་སྒོ་ལ་མཉམ་ཞུགས་བྱས་ཏེ་ཏོག་ཙམ་མང་བ་ཡོང་བས་སོ། གཅིག་བྱས་ན་རྒྱ་གར་བལ་ཡུལ་ལས་ཀྱང་མང་བ་ཡོད་སྲིད་པ་མེད་འགྲོ་བསམ་བསམ་གྱིས་དེ་འདྲའི་ས་གནས་ས་ཆ་ས་ཆ་ལ་དཔག་པའི་ཀྱི་བསམ་བློ་བཏང་པ་ཡིན་ན་གཞོན་སྐྱེས་ཚོས་ཀྱིས་ཅིག་ང་ཚོས་ཀྱིས་ད་ནང་ཆོས་ཟེར་ནས་མི་འདུག་སྒྲུབ་མཆོད་འདི་ལ་ཟེར་ནས་མི་འདུག་གང་ལྟར་ཆོས་ཕྱོགས་ཀྱི་བྱེད་སྒོ་རྣམ་གསུམ་ལ་ཡང་དམིགས་བསལ་གྱི་དོ་སྣང་ཤུགས་ཆེ་རུ་འགྲོ་བའི་ཀྱི་ཚོར་བ་བྱུང་སོང་སྤྱིར་བཏང་གི་ད་དགོང་ལོ་བགྲེས་པ་རྣམ་པ་བགྲེས་སོང་རྣམ་པ་ཚོ་རྒན་པོ་རྣམ་པ་ཚོ་དེ་ད་སྔར་རྒྱུན་ནས་ཡིན་པ་རེད་བ་ད་རྒྱབ་སྐྱོར་གནང་མཁན་ཨ་མ་ཡོད་ན་མེད་ན་གཙོ་བོ་དེ་ད་རྒན་པོ་རྣམ་པ་ཚོ་རེད་ཁོ་རང་ཚོས་ཀྱིས་ད་སྔར་རྒྱུན་གྱི་གོམས་གཤིས་བཟང་པོ་ཡོད་པ་དེ་དང་ལོ་ཆུང་བ་ཚོ་ལ་ཕར་ལྟོས་ཤེས་བྱའི་མིག་དཔེ་སྟོན་གནང་གི་ཡོད་རེད། དེ་སྟོན་པ་ནང་བཞིན་གྱི་ད་ལན་དམིགས་བསལ་གྱིས་ང་རང་དོ་སྣང་བྱུང་ཡག་ལ་ཡང་ལོ་ཆུང་བ་ནང་ལོགས་ལ་དཔེར་ན་ལོ་བཅུ་དགུ་ཉི་ཤུ་རྩ་ལྔ་རྩ་དྲུག་རྩ་བདུན་ད་སུམ་ཅུ་མན་ཆད་ཀྱི་ན་གཞོན་དཔེ་མང་པོ་ཅིག་ཡོང་གི་ཡོད་པའི་གི་འདི་འདྲའི་ཚོར་བ་ཅིག་བྱུང་བ་རེད། འོ་ལགས་སོ་གཅིག་བྱས་ན་རིན་པོ་ཆེ་ཀྱི་ད་ཐུགས་ཁུར་ཆེན་པོ་དང་ནི་རིན་པོ་ཆེ་ཀྱི་ཡང་མཚམས་མཚམས་ལ་ཡང་ད་རིན་པོ་ཆེ་ཀྱི་དབྱིན་ཇི་ནང་ལ་གསུང་ཡང་གསུང་དེ་ཡ་ཧུ་ཆོས་ས་དེ་འདྲའི་ཆ་ནས་ཁོང་ཚོ་བལྟས་ཚེ་གཅིག་གོ་ཚོད་དེ་དང་དེ་ཡོད་སྲིད་པ་རེད་ལགས་སོ་ད་ད་ད་གཞོན་སྐྱེས་ཀྱི་ཐོག་ལ་རིན་པོ་ཆེ་ཀྱི་ཐུགས་ཁུར་ཞེ་པོ་ཅིག་བཞེས་གནང་གི་འདུག་དེ་ཚོའི་ཐོག་ལ་ང་ཚོ་ཨ་ལས་དེའི་རྗེས་དྲི་བ་བཀའ་འདྲི་ཞུ་གི་ཡིན་རིན་པོ་ཆེ་ད་ད་ད་ང་ཚོའི་གསན་མཁན་རྣམ་པ་ཚོའི་ཆེད་དུ་ཅིག་ཁྱི་མདོག་རང་གི་ཆེད་དུ་རྣམ་པ་ཚོས་ད་སྨན་བླའི་སྒྲུབ་མཆོད་ཀྱི་ད་ད་ས་གནས་ད་འདི་གའི་ད་ད་ཨ་མི་རི་ཀའི་ནང་ལ་ཡིན་ན་པའི་བདུན་བརྒྱད་ཅིག་ནང་ལ་ད་སྐོར་སྐྱོད་ཕེབས་བྱེད་བྱས་ནས་ཨེ་ནི་སྨན་བླའི་སྒྲུབ་མཆོད་དང་ནང་ཆོས་ངོ་སྤྲོད་བྱས་བྱས་གནང་གི་ཡོད་རེད་བྱས་ཙང་འདི་འདྲའི་ཆ་ནས་ད་མང་པོ་ཅིག་འདི་འདྲའི་གཟིགས་མྱོང་ཡོད་མ་རེད་འདི་ཚོ་ནང་མཉམ་ཞུགས་གནང་མྱོང་ཡོད་མ་རེད་ཡང་འདི་ཚོ་གནང་ཕྱོགས་མཁྱེན་གྱི་ཡོད་མ་རེད་བྱས་ཙང་འདི་འདྲའི་ཆ་ནས་ང་ཚོའི་གསན་མཁན་རྣམ་པ་ཚོའི་ཆེད་དུ་རྣམ་པ་ཚོས་སྨན་བླའི་སྒྲུབ་མཆོད་ཀྱི་གནང་སྒོ་གཙོ་གཙོ་ག་རེ་གནང་གི་ཡོད་རེད་དེ་ཚོ་ངོ་སྤྲོད་ཤིག་གནང་རོགས་གནང།
བློན་ལ་ཟིན་དེ་ཡིན། རྩ་བའི། Voice of America། རླུང་འཕྲིན་ཁང་ནང་ལོགས་ལ་ཡང། སྨན་བླའི་སྒྲུབ་མཆོད་དང་འབྲེལ་བའི་གི་དེ་སྔ། བེད་སྤྱད་བཅར་འདྲི་དང་ལེན་ཐེངས་མ་གཉིས་གསུམ་གཅིག་ཞུས་པ་ཡིན་ཚར་ཚར་གཅིག་ང་རང་ཡིན་བྱས་ཚར་གཅིག། Connecticut བཞུགས་པའི་དགེ་བཤེས་བློ་བཟང་དར་རྒྱས་ལགས་ང་རང་ཉིན་གླེང་གལ་ཆེ་བེད་སྤྱད་གནང་ནི་རེད་བྱས་ཙང་དེའི་ཐོག་དེའི་སྐབས་སུ་ཡང་སྨན་བླའི་སྐོར་ལ་ཡང་རྒྱས་པ་འདྲ་ཅིག་ཞུས་པ་ཡིན། ཡང་དེ་ནས་མདོར་བསྡུས་འདྲ་ཅིག་ཞུས་པ་ཡིན་ན། སྨན་བླ་སངས་རྒྱས་སྤྱི་དང་སྒོས་སངས་རྒྱས་སྨན་བླ་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་ཆེ་བཞུགས་དུས་ནས་སྨན་བླའི་གི་མདོ་ཆོག་འདི་གའི་དེ་གསུངས་པ་དང་འདི་གའི་དེ་གོ་བརྡ་ཁེ་ཕན་ཆེན་པོ་ཕན་ཡོན་ཆེན་པོ་ཡིན་པ། ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སེལ། དུག་གསུམ་ནད་སེལ་ཟེར་ད་ཁོ་རང་ཁྱད་ཆོས་གཙོ་བོ་འདིའི་ནང་ཚང་གི་འདུག་བ། འདི་འདི་ཚོ་ནད་རྟགས་ང་རང་ཚོ་ནད་ན་ཚ་ན་ཡག་དང། ལྷག་པར་དུ་ད་ག་རེ་ཟེར་དགོས་རེད། འཁོར་བ་ལ་སྐྱེས་ཕྱིན་ཆད་ལ་སྐྱེ་རྒ་ན་འཆི་གི་སྡུག་བསྔལ་མེད་མཁན་སུ་གཅིག་ཡོད་མ་རེད་དེ་ཡིན་དུས་ཚོད་ལ་སྐྱེ་རྒ་ན་འཆི་གི་སྡུག་བསྔལ་དེ་ལས་ངན་པ་བསགས་པའི་འབྲས་བུ་ཡིན་པ་སོང་ཙང་ལས་ངན་པ་དེ་མར་ཟད་ཡག་གི་ཆེད་དུ་ཚོགས་བསགས་ཡག་གི་ཆེད་དུ་ད་ནི་སྤྱིར་བཏང་གི་ཆོས་ཀྱི་བྱེད་སྒོ་རྣམས་སྣ་ཚོགས་ཡོད་རེད་དེའི་ནང་ལོགས་ནས་ཨ་ནི་སྨན་བླའི་གི་ཆོ་ག་བཏང་ཡག་དང་སྨན་བླའི་གི་གཟུངས་སྔགས་བསགས་ཡག་དེ་ད་ཁྱད་དུ་འཕགས་པ་ཅིག་ཡིན་པ་བྱས་ཨ་ནི་བོད་ལ་ཡ་ཡ་དམིགས་བསལ་གྱིས། རྒྱལ་མཆོག་བདུན་པ། གི་ད་སྐུ་དུས་དུ་ཨ་ནི་ཡ་སེ་ར་སྨད་གྲྭ་ཚང་ལ་ཐུན་མོང་མ་ཡིན་པའི་གི་འབྲེལ་བ་ཅིག་གཟིགས་བྱས་ཏེ་སྐབས་དེ་དུས་ཀྱི་རྒྱལ་ཚབ་རྒྱལ་པོ་རྭ་སྒྲེང་ནས་སྒྲུབ་མཆོད་དེ་བཙུགས་གནང་བྱས་ད་ལོ་ཉིས་བརྒྱ་བདུན་ཅུ་དོན་ལྔ་ཡས་མས་ཅིག་འགྲོ་གི་ཡོད་རེད་ད་དེ་ནས་བཟུང་དེ་ནས་བཟུང་སྟེ་ད་ལྟའི་བར་དུ་ད་ནི་ཆག་མེད་བྱས་བྱས་སྨན་བླའི་སྒྲུབ་མཆོད་འཚོགས་བསྡད་ཀྱི་ཡོད་རེད་ཚོགས་ཡ་གཙོ་བོ་དེ་ང་རང་ཚོ་འདོན་ཡ་དེ་གདན་ས་གྲྭ་ས་རང་ལ་ཡིན་པ་ཡིན་ན་སྨན་བླའི་སྒྲུབ་མཆོད་དེ་བོད་ཟླ་བརྒྱད་པའི་ཚེས་པ་བརྒྱད་ནས་བཟུང་སྟེ་ཉི་མ་བདུན་ཕྲག་གཅིག་གི་རིང་གར་ཡ་ཨ་ནེ། སྔ་དགོང། ད་ཆ་ནི་ནི་ང་ཚོ་ཉིན་འཁྱོངས་ཀྱི་ཚོགས་ཟེར་བ་རེད་ཉི་མ་གཅིག་གང་ཟག་ཚོགས་ཡ་ཡོད་པའི་ཚོགས་རེད་དེ་དུས་ཙ་ནས། ཨ་ནེ། གཙོ་བོ་འདོན་ཡ་དེ་ག་རེ་ཟེར་ན་དེའི་སྐབས་སུ། རྒྱལ་མཆོག་ལྔ་པ་ཆེན་པོས་མཛད་པའི་སྨན་བླའི་མདོ་ཆོག་རྒྱས་པ་ཅིག་ཡོད་རེད། སྨན་བླའི་མདོ་ཆོག། ག་རེ་ཟེར་ཡིད་བཞིན་དབང་གི་རྒྱལ་པོ་ཞུ་ཡ་ཅིག་འདི། འདོན་གི་ཡོད་རེད་ཞོགས་ཀས་ལྟ་སྟངས་ལྟ་སྟངས་ཅིག་ལྷོད་ལྷོད་བྱས་ནས་ཆུ་ཚོད་བཞི་ལྔ་ཞིག་འགོར་ཡ་ཅིག་འདོན་གི་རེད། ཨ་ནེ། ཉིན་གུང་སྨན་བླ་མཆོག་བདེན་མ་པཎ་ཆེན་བློ་བཟང་ཆོས་རྒྱན་མཛད་གནང་བའི་སྨན་བླ་མཆོག་བདེན་མ་ཅིག་འདོན་གི་རེད་དེའི། སྨན་བླ་མཆོག་བདེན་མ་དེ་དཔེ་ཆ་ཐུང་ཐུང་ལས་ཡོད་མ་རེད་དེ་བྱས་དེ་ནས་གཟུངས་སྔགས་བསགས་ཡ་ལ་ཡང་ང་ཚོ་འབད་བརྩོན་ཞུ་གི་ཡོད་རེད་ཨ་ནི་དགོང་དག་ཡང་སྨན་བླ་མདོ་ཆོག་རྒྱས་པོ་དེ་ཡང་བསྐྱར་བསྐྱར་དུ་གཅིག་འདོན་གི་ཡོད་རེད་དེ་ཞེ་དྲག་གི་དལ་པོ་རང་མིན་པའི་ཐོག་ནས་ནམ་རྒྱུན་གྱི་རྒྱུན་ལྡན་དུ་ནང་བཞིན་འདོན་དེ་དེའི་སྐབས་སུ་གཙོ་བོ་དེ་ཨ་ནི་ང་ཚོ་གྲྭ་ཚང་འདྲ་བོ་ཆ་བཞག་ན་སྨན་བླའི་གི་དཀྱིལ་འཁོར་དང་དེ་གའི་དེ་བློས་བསླངས་བྱས་ནས་བཞག་ནི་ཡོད་རེད་ཨ་ནི་དེ་དང་ཕྱོགས་མཚུངས་པའི་ང་རང་ཚོ་ས་གནས་ཁག་དེ་གའི་དེ་ལ་ད་དཔེར་ན་བྱང་ཨ་མི་རི་ཀའི་ཁུལ་ས་གནས་ག་བ་ཕྱིན་པ་ཡིན་ནའང་ས་གནས་དེ་དང་དེ་ལ་ཡང་དམིགས་བསལ་གྱི་ཚོགས་བསགས་སྒྲིབ་སྦྱང་ཡག་པོ་ཡོང་ཡག་གི་ཆེད་དུ་སྨན་བླའི་དཀྱིལ་འཁོར་འདི་ང་ཚོ་ད་ག་ཚོད་དཀའ་ལས་ཐོག་སུ་ཡོད་རེད་དེ་ནི་ག་ཚོད་དཀའ་ལས་དེ་ལ་མ་འཛེམས་པ་བྱས་བྱས་སྨན་བླའི་དཀྱིལ་འཁོར་དེ་བཞེངས་ངེས་པར་དུ་བཞེངས་ཀྱི་ཡོད་རེད་ཨ་ནི་སྨན་བླའི་དཀྱིལ་འཁོར་དེ་གས་བཞེངས་ཨ་ནི་སྨན་བླའི་སྐུ་ཐང་དེ་གས་ང་ཚོ་བཞེངས་ཡོད་རེད་སྨན་བླའི་སྐུ་ཐང་སྨན་བླའི་ལྷ་ལྔ་བཅུ་རྩ་གཅིག་ཚང་མ་ལས་ཚང་དེ་བས་ཀྱི་སྨན་བླའི་སྐུ་ཐང་ཞལ་ཐང་བཅས་ཨ་ནི་དེའི་མདུན་ལ་ཡང་སྨན་བླའི་དཀྱིལ་འཁོར་བཞེངས་ཡག་དང་ཨ་ནི་དེ་ནས་སྨན་བླའི་སྐུ་ཐང། ཁོ་རང་རྣམ་པའི་མདུན་ལ་ཡ། ཁ་སོར་མཆོད་པ་ཕུལ་ཡ། ཕྱག་འཚལ་བསྐོར་བྱང་བྱེད་ཡ། དེ་ནས་གསོལ་བ་བཏབ་ཡ། ད་འདི་གས་དེ་རེད་གསོལ་བ་བཏབ་ཡ་ཟེར་དུས་རྩ་ནས་གསོལ་བ་བཏབ་ཡ་ཚོའུ་གཙོ་བོ་དེའི་སྤྱི་དང། སྨན་བླ་བདེ་གཤེགས་བརྒྱད་དེ་ཁོང་རྣམ་པ་ཚོ་རེ་རེ་རེ་རེ་རེ་གྱིས་སྨོན་ལམ་ཆེན་པོ་བརྒྱད། བཞི། བཅུ་གཉིས། ལ་སོགས་པ་འདི་འདྲ་བཏབ་གནང་ཡོད་པ་འདི་གས་དེ་སྨོན་ལམ་འདི་དང་འདི་དང་འདི་བཞིན་བྱ་བ་འདི། ཨ་ནི། ང་རང་ཚོའི་གི་ད། སྙིགས་མ་གི་དུས་དེ་ལ་ཡང་འགྲུབ་པར་ཤོག་ཅེས་ཟེར་ཡ་ད་འདི་འདྲས་ཀྱི་བསམ་བློ་དེ་རེད་དེ་ཡིན་དུས་རྩ་ནས་དཔེར་ན། སེམས་ཅན་ནད་པ་ཇི་སྙེད་པ་མྱུར་དུ་ནད་ལས་ཐར་གྱུར་ཅིག་ཟེར་ཡ་བཟོ་འདྲ་པོ་དང་སྨན་རྣམས་མཐུ་དང་ལྡན་པ་དང་གསང་སྔགས་བཟླས་བརྗོད་འགྲུབ་པར་ཤོག་ཟེར་ཡ་བཟོ་འདྲ་པོ་ད་དེ་ཚོའི་སོགས་དེ་དང་དེས་མཚོན་པའི་དེ་འདྲས་བཟོ་འདྲ་པོ་ཀྱི་སྨོན་ལམ་བཏབ་ཅིང་ང་ཚོས་ཀྱི་ད་ང་རང་ཚོའི་ནད་ན་ཚ་ལ་སོགས་པ་ཞི་བར་བྱེད་པ། ནད་ན་ཚ་ཞི་བ་དེ་ནད་ན་ཚ་འབྱུང་སའི་གཙོ་བོ་འདྲ་པོ་དེ་ཉོན་མོངས་དུག་གསུམ་ལ་ཡིན་པ་ཡིན་དུས་རྩ་ནས་ཉོན་མོངས་དུག་གསུམ་མར་འཇོམས་ཡག་གི་ཕྱིར་དུ་ཆོས་སློབ་སྦྱོང་དེ་གས་དེ་ཡག་པོ་ཡོང་ཡ་ནི་དཔེ་ཆ་ལྟ་ཡ་དང་སློབ་སྦྱོང་བྱེད་ཡ་དང་ཐོས་བསམ་སྒོམ་གསུམ་ལ་ཡང་བར་ཆད་འགལ་རྐྱེན་ལ་སོགས་པ་དེ་གས་དེ་མ་འཕྲད་ཡ། ནི་ད་ག་ནང་བཞིན་གྱི་གནས་སྐབས་ཀྱི་མི་འདོད་པའི་ཉེ་བར་འཚེ་བ་དེ་ག་རེ་ཡོད་པ་དེ་གས་དེ་ཞི་བའི་ཆེད་དུ། ནི་སྨན་བླ་བདེ་གཤེགས་བརྒྱད་ཀྱིས་མཚོན་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་གས་དེ་ལ་ཡ། གསོལ་བ་བཏབ་ཡ་དང་དེ་ནས་ཚོགས་བསགས་སྒྲིབ་སྦྱང་ཞུ་ཡ། གྱི་བྱེད་སྒོ་གཙོ་བོ་གྲུབ་པ་དེ་དེ་འདྲའི་ཕྱིར་རོ་དེ་ཡས་ལྟ་ང་རང་ཚོ་ཨ་རིའི་ས་ཁུལ་འདྲ་པོ་ཡིན་ན་སྤེན་པ་ཉི་མ་གཉིས་དེ་ལ་རྟག་པར་ཚོགས་ཀྱི་ཡོད་རེད། ཉི་མ་གཅིག་དེ་ལ་ཡང་ཞོགས་ཀས་སྨན་བླའི་རྗེས་གནང་དེ་ཅིག་ཕུལ་ག་རེ་ཟེར་ན་སྨན་བླའི་དབང་ག་ཟེར་དབང་ཐོབ་པ་ཡིན་ན་ཡང་དེའི་དཀྱིལ་འཁོར་ལ་ཞུགས་ཆོག་པ་དང་ད་ག་ནང་བཞིན་གྱི་ད་སྐོར་བྱ་བ་མང་པོ་ཅིག་བྱེད་རུང་ཆགས་འགྲོ་གི་ཡོད་པ་སོང་ཙང་ཨ་ནི་ལས་དེ་ཡང་མཐུ་ཆེ་བ་ཡོང་གི་ཡོད་པ་སོང་ཙང་དེ་འདྲ་བྱས་ནས་སྨན་བླའི་རྗེས་གནང་དེ་ཕུལ་ཡ་ཨ་ནི་དེ་ནས་སྨན་བླའི་ཆོ་ག་ཉི་མ་གཉིས་ཀ་བཏང་ཡ་ཨ་ཉི་མ་གཉིས་པ་དེ་ལ་ཡང་ཞོགས་ཀས་ཡང་སྨན་བླའི་ཆོ་ག་ཅིག་བཏང་ཨ་ནི་ཉིན་གུང་རྒྱབ་དེ་ལ་ཡང་སྨན་བླའི་སྦྱང་ཆོག་ཟེར་ཡ་ཅིག་ཡོད་རེད་སྦྱང་ཆོག་ཟེར་ཡ་དེ་གཙོ་བོ་སྨན་བླ་དེ་སྤྱི་ཡོངས་ཀྱི་ཆ་ནས་སྨན་བླ་དེ་འདས་གསོན་གཉིས་ཀ་གི་ཆོ་ག་རེད་གསུང་གི་ཡོད་རེད་དེ་ནང་ལོགས་ནས་སྨན་བླའི་སྦྱང་ཆོག་ཟེར་བྱང་ཆོག་ཟེར་ཡ་དེ་གཤིན་པོ་རྣམས་ཀྱི་ཆེད་དུ་དང་དམིགས་བསལ་གྱི་ཕན་ཆེན་པོ་ཅིག་ཡོད་རེད་དེ་ཡིན་དུས་རྩ་ནས་སྦྱང་ཆོག་དེ་བཏང་བྱས་ནས་གཤིན་པོ་འདི་གས་དེ་གི་སྒྲིབ་པ་སྦྱང་བ་ལ་མཆོག་ཏུ་གྱུར་པ་ཅིག་བརྩི་གནང་གི་ཡོད་རེད་དེ་ཡིན་དུས་རྩ་ནས་དེ་དེ་གས་དེ་འདོན་བྱས་ཨ་ནི་དེ་ཚང་མ་དེ་ལ་དགེ་བསྔོ་གཤེགས་གསོལ་འདི་གས་ཞུས་ཨ་ནི་འདི་འདྲ་བྱས་བྱས་དེ་ནས་ཁ་ཤོ་ར་ཉི་མ་གཉིས་ཀྱི་མཛད་རིམ་འདྲ་བ་ཅིག་རྒྱུན་ལྡན་དེ་འདྲ་རེད་ཨ་འདིའི་སྒང་ལ་ཡིན་ནས་ད་དུང་ཡང་དུས་ཚོད་བྱུང་བ་ཡིན་ན་ངེས་པར་དུ་ད་དཔེར་ན་ང་ཚོ་འདི་ཞུ་བ་ད་ལྟའི་གི་མཛད་རིམ་འདི་ཐོས་བསམ་སྒོམ་གསུམ་ག་ཚང་པ་ཅིག་ཡིན་ང་ཚོའི་གར་ཞུ་བ་རེད། བསམ་བློ་ནང་དེ་འདྲས་ཡིན་ག་རེ་ཟེར་ན་ཐོས་པ་འདི་གཙོ་བོ་འདི་རེད་དཔེར་ན། ཆོས་བྱེད་ཡ་ག་སོ་ཆོས་འདོན་པ་འདོན་ཡ་གཙོ་བོ་ཙམ་མ་ཡིན་པ་འདོན་པ་འདོན་ཡ་གཅིག་པོ་མ་ཡིན་པ། ཨ་འདིའི་སྐབས་སུ་ཆོས་ཐུན་ཡ་ཡོད་པ་དང་དེ་འདྲའི་བྱས་རྗེས་ད་མདོར་བསྡུས་པ་ཡིན་ན་ནང་ཆོས་ངོ་སྤྲོད་ཀྱི་མཛད་རིམ་གཅིག་ཡོད་རེད་ནང་ཆོས་ངོ་སྤྲོད་ད་ནང་ཆོས་ཀྱི་ཐོག་ནས་འགྲེལ་བཤད་མ་འདྲ་མ་འདྲ་མ་འདྲ་རྒྱབ་རྗེས་ལོ་རེ་ལོ་རེ་ས་གནས་མ་འདྲ་མ་འདྲ་ལ་ནང་ཆོས་འགྲེལ་བཤད་རྒྱག་སྟངས་མ་འདྲ་མ་འདྲ་བྱས་རྗེས་ནང་ཆོས་འགྲེལ་བཤད་རྒྱབ་པ་དེ་ཐོས་པ་བྱས་ཨ་ནི་བསམ་པ་འདྲ་བོ་ཆ་བཞག་པ་ཡིན་ན་ནི་ད་འདིའི་སྐབས་སུ་རེད་ཆོས། དཔེར་ན་ཆོ་ག་འདོན་པའི་སྐབས་སུ་ཆོ་ག་དེ་གའི་དོན་དག་ལ་བསམ་བློ་བཏང་ཡག་དེ་བསམ་པའི་ཀྱི་ཁོང་དུ་འགྲོ་དགོས་རེད་བ། ཨ་ནི་སྒོམ་འདྲ་བོ་ཆ་བཞག་པ་ཡིན་ན། དེའི་སྐབས་སུ་དམིགས་པ་རྩེ་གཅིག་ཏུ་གཏད་པའི་སྒོ་ནས་ཨ་ནི་དཀོན་མཆོག་ལ་གསོལ་བ་རྩེ་གཅིག་ཏུ་བཏབ་པ་དེ་སྒོམ་གྱི་ཁོང་དུ་འགྲོ་གི་ཡོད་ཙང། ཆོ་ག་དེ་སྨན་བླའི་ཀྱི་སྒྲུབ་མཆོད་ཆེན་མོ་དེ་ཐོས་བསམ་སྒོམ་གསུམ་ཆ་ཚང་ཚང་བའི་ཀྱི། ད་ཐོས་བསམ་སྒོམ་གསུམ་ནང་ལོགས་ནས་གཙོ་བོ་ཐོས་པ། གོང་ས་སྐྱབས་མགོན་ཆེན་པོ་རྒྱུན་གཏན་གྱི་གསུང་རྒྱུན་གཏན་ནས་གསུང་བསྡད་ཀྱི་ད། གྲྭ་པ་ཙམ་མ་ཡིན་པ་རབ་བྱུང་གི་སྡེ་ཙམ་མ་ཡིན་པ་མི་སྐྱ་ཕོ་མོ་ཚོ་ཡིན་ནའི་དཔེ་ཆ་བལྟ་བ་དེ་གལ་ཆེན་པོ་རེད་ཟེར་བ། འདི་ཡིས་འདི་ཞེས་བྱ་བའི་ཐོག་ནས་ཨ་ནི་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་འདི་ལ་ང་ཚོས་ཤུགས་བརྒྱབ་རྗེས་ཉི་མ་རེ་རེ་ལ་ཆོས་བཤད་ཀྱི་མཛད་རིམ་གཅིག་ངེས་པར་དུ་ཡོད་པ་ཞིག་བཟོས་རྗེས་འདི་འདྲ་བྱས་ནས་ང་ཚོས་མཛད་རིམ་འདི་ལྟར་མདོར་བསྡུས་སུ་བར་བའི་འདི་རེ་རེ་བཞིན་རེ་བཞག་ལ། ལགས་སོ་ཐུགས་རྗེ་གནང་ད་ང་ཚོའི་ས་གནས་ལས་བྱེད་རྣམ་པ་ཚོ་བའི་སྐུ་ངལ་འཛེམ་མེད་ཀྱི་ཅུན་ལ་ཨ་ནི་དེ་མི་མང་ཚོ་ཞེ་བོ་ཅིག་གི་དགའ་བོ་དང་ཨ་ནི་བློ་ཁ་ཚིམ་པོ་བྱུང་སོང་རིན་པོ་ཆེ་ཐུགས་རྗེ་གནང་དམིགས་བསལ་ཞུ་གི་ཡིན་ད་ལྟ་དུས་ཚོད་འདི་དང་བསྟུན་རྗེས་ཨེ་ནས་དེ་ནས་རིན་པོ་ཆེ་ད་ག་བ་བསྐྱོད་གནང་པ་ཡིན་ནའི་ད་ལྟ་བོད་པའི་འདུས་སྡེ་ཁག་དེ་ཚོའི་ནང་ལ་ཨེ་ནས་མཛད་རིམ་ནང་ལ་ཡོད་པ་དང་མེད་པ་སྣ་ཚོགས་ཡོད་པ་ཡིན་ནའི་གང་ལྟར་ཅིག་གིས་བོད་པའི་སྤུ་གུ་དེ་གས་ལ་ཡང་ན་གཞོན་ཚོ་ལ་དམིགས་བསལ་རིན་པོ་ཆེ་གི་ཐུགས་བརྩེ་བ་ཆེན་པོ་དང་ཐུགས་སྣང་ཆེན་པོ་བྱས་བྱས་ཁོང་ཚོ་ཡ་ཅིག་ནང་ཆོས་ངོ་སྤྲོད་གནང་ཡ་རེད་ད་ག་ནང་བཞིན་བུ་ཕྲུག་ཚོ་ལ་ཡང་དྲི་བ་བཀོད་ཡག་གི་ད་ཅིག་སྐུལ་མ་གནང་བྱས་དེ་ནས་དྲི་བ་དེ་ཚོ་ཡང་ལྗགས་ལན་གནང་ཅིག་ཁོ་ཚོའི་ས་ཆར་མར་བབས་གནང་བྱས་ཅིག་སྤུ་གུ་ཚོ་གི་ད་ནམ་རྒྱུན་བསམ་བློ་བཏང་སྟངས་དེ་ཚོའི་སྐོར་དེ་འདྲའི་ད་གནང་གི་བྱེད་དུས་སྤུ་གུ་ཚོ་ཡང་ཅིག་ཞེ་བོ་ཅིག་རིན་པོ་ཆེ་གི་ད་མར་ཁྲིད་གནང་སྟངས་འདི་ལ་ཡང་ཞེ་བོ་ཅིག་ཁོང་ཚོ་སྣང་བ་འགྲོ་པོ་ཞེ་བོ་ཅིག་ཡོང་གི་འདུག་བ་བྱས་ཙང་དེ་འདྲའི་ད་རིན་པོ་ཆེ་གི་ཐབས་མཁས་པོ་ཞེ་བོ་བྱས་བྱས་ནས་ཅིག་གཞོན་སྐྱེས་དེ་ཚོ་ལ་དམིགས་བསལ་གྱི་ཐུགས་སྣང་ཞིག་གནང་གི་འདུག་ཨ་ནི་ཡིན་དུས་གཞོན་སྐྱེས་དེ་ཚོས་རིན་པོ་ཆེ་ཐུགས་ཁུར་གནང་པའི་དུས་འགོ་ཚུགས་སྐབས་ཅིག་ཁོ་ཚོའི་སྐད་ཆ་བཤད་སྟངས་རེད་ཁོ་ཚོའི་བསམ་བློ་བཏང་སྟངས་རེད། ཁོ་ཚོ་ལ་ཡང་རིན་པོ་ཆེ་གི་ད་ནང་ཆོས་ངོ་སྤྲོད་གནང་དུས་རིན་པོ་ཆེ་གི་དེ་ཚོ་ད་ག་ཚོ་རེད་གལ་གནད་དེ་འདྲའི་རིགས་ཟིན་ནས་གནང་གི་ཡོད་པས། ད་དེ་དཔེ་མི་སྲིད་གལ་ཆེན་པོ་མཐོང་གི་ཡོད་གལ་ཆེན་པོ་ཤོས་མཐོང་གི་ཡོད་ག་རེ་ཟེར་ན། ད་ང་ཚོ་ནམ་རྒྱུན་རྟག་པར་ལབ་བསྡད་ཡ་དེ་རེད་མ་འོངས་པའི་སོན་རྩ་མ་འོངས་པའི་སོན་རྩ་ཟེར་གོ་རེད། ད་ང་རང་ཚོ་ང་རང་ཚོ་མི་ཐོག་དེ་འཇིག་རྟེན་འདི་ག་ལ་རྟག་པ་བརྟན་པ་བྱས་བྱས་བེད་ཁོ་ར་བསྐལ་པ་སྟོང་ཕྲག་བར་དུ་བསྡད་ཡ་ནི་ཡོད་མ་རེད་བ་ད་ང་ཚོའི་མི་ཐོག་ནས་མི་ཐོག་རྗེས་མ་ཅིག་ལ་རྩིས་སྤྲད་ནས་འགྲོ་གི་ཡོད་རེད། ད་འདི། ག་ཚོད་ཐུབ་ཐུབ་ཀྱིས་ག་ཚོད་གང་སྔ་སྔ་ཅིག་ལ་ཡ། གང་སྔ་ག་ཚོད་སྔ་སྔ་ཅིག་ལ་ཡ། ཨ་ནི་ང་ཚོ་ཡིན་ན་ཐོས་པའི་བག་ཆགས་ཟེར་བ། གཞུང་ནང་ལ་གསུངས་པ་བྱས་ན་བྱས་ཙང་གང་སྔ་སྔ་ཅིག་ནས་ནང་པ་ནང་ཆོས་ཀྱི་གལ་གནད་དང་ནང་ཆོས་ཀྱི་རྩ་ཆེན་པོ་ཡིན་པའི་རང་བཞིན་དང། ད་ང་ཚོ་བོད་པའི་ཆོས་དང་རིག་གཞུང་གཉིས་རེད་པ་གཙོ་བོ་གཙོ་བོ་དེ་ད་མར་རྩིས་སྤྲད་ཡ་ཡོད་ན་མེད་ན་དེ་ད་རྒྱུ་དཔལ་འབྱོར་ད་རྒྱུ་དཔལ་འབྱོར་ག་བ་ཡིན་ནའི་བསགས་ཐུབ་ཀྱི་རེད་ཡིན་ན་ཡང་གཙོ་བོ་གཙོ་བོ་དེ་ཆོས་དང་རིག་གཞུང་དེ་རེད་ད་ཆོས་དང་རིག་གཞུང་ནང་ལོགས་ནས་ད་རིག་གཞུང་ཞིག་གི་གལ་གནད་དེ་རིག་གཞུང་དེ་དཔེ་རྒྱ་ཆེན་པོ་རེད་ཡིན་ན་ཡང་ཆོས་ཕྱོགས་ཀྱི་གལ་གནད་དེ་ཡང་ད་ག་ནང་བཞིན་གྱི་རྒྱ་ཆེན་པོ་ཡིན་པ་སོང་ཙང་ད་འདི་རྩིས་སྤྲོད་ཡག་འདི་ཀྱི་དཔེ་གནད་འགག་ཆེན་པོ་མཐོང་གི་ཡོད་དེ་ཡིན་དུས་ཟེར་ནས་དེ་ཡང་ག་ཚོད་སྔ་སྔ་གང་ག་ཚོད་ལོ་ག་ཚོད་ཆུང་ཆུང་སྐབས་ནས་འདི་འདྲའི་ཅིག་རྩིས་སྤྲོད་ཞུ་ཐུབ་པ་ཡིན་ན་ཨ་ནི་ཨ་མཆོག་ནང་ལ་བག་ཆགས་ཅིག་བཞག་ཐུབ་པ་ཡིན་ན་འདི་ཡག་པོ་ཡོད་རེད་བསམ་ཅིག་གང་སྔ་སྔ་ནས་ད་ཡང་འདི་ལས་ཆོས་ཀྱི་ང་ཚོ་སེམས་པ་འགྱུར་བའི་བཟོ་འདྲ་པོ་ཅིག་ཆོས་ལུགས་གཞན་དག་ནང་ལ་ཡོད་པ་འདི་འདྲའི་ཆོས་རྩ་བ་ཉིད་ནས་མ་རེད་ནང་ཆོས་ཀྱི་གལ་གནད་དུ་ནང་ཆོས་ཅིག་ཐུབ་པ་ཡིན་ན་སོ་སོ་ཡིན་ནའི་སེམས་པ་ནང་ལོགས་ལ་སྤོབས་པ་སྐྱེ་ཡ་ཡོད་པ་ཨ་ནས་སེམས་ནང་ལོགས་ལ་ཡ་བློ་སྟོབས་སྐྱེ་ཡ་ཡོད་པ་སྙིང་སྟོབས་སྐྱེ་ཡ་ཡོད་པ་ཨ་ནས་མི་གྱི་ལ་ཡིན་ནའི་ཅིག་དཔའ་ཞུམ་མ་དགོས་ཡ་དེ་འདྲ་མང་པོ་ཅིག་གི་བསམ་བློ་བཏང་སྟངས་ཅིག་ནང་ཆོས་ནས་གསུང་གི་ཡོད་པ་སོང་ཙང་དངོས་གནས་དྲང་གནས་ཀྱི་དོན་ངོ་མའི་ཐོག་ནས་གལ་གནད་ཀྱི་རང་བཞིན་ཅིག་ཡོད་པ་སོང་ཙང་འདི་ཨ་ནས་ང་རང་ཚོའི་གཞོན་སྐྱེས་ཚོ་ལ་རྩིས་སྤྲད་ཡ་དེ་དཔེ་གལ་ཆེན་པོ་མཐོང་སོང། ཨ་ནི་ལྷག་པར་དུ། དེང་སང། ཚང་མ་ལ་རེད་བཞག་གཞོན་སྐྱེས། ང་ཚོ་བོད་པའི་སྤྱི་ཚོགས་གཅིག་པོ་ཕལ་ཆེར་ཡིན་གྱི་མ་རེད་གཞོན་སྐྱེས་མང་པོ་ཅིག་གི་ཁྲོད་ལ། ཨ་ནི་སོ་སོའི་སོ་སོ་ལ་ཡ་ག་རེ་ཟེར་དགོས་རེད་ད་སྙིང་སྟོབས་ཟེར་དགོས་རེད་བ། ཨ་ནི་བློ་སྟོབས་སྙིང་སྟོབས་དེ་ཆུང་ཆུང་ཡིན་པ། ཨ་ནི་འཕྲལ་ཕུགས་རྒྱང་གསུམ་གྱི་བསམ་བློ་བཏང་ཡག་གི། ཅིག་གི་ནུས་སྟོབས་དེ་མེད་པ་ཟེར་ནས་མི་འདུག། ཞན་པོ་རེད་བཞག་སྔོན་མ་གི་མི་ཚེ་གཞིར་བྱས་པ་ན་ག་རེ་ཟེར་ན། ཕྱོགས་ཡོངས་ནས་འཚོ་བའི་གནས་སྟངས་དེ་ཡར་རྒྱས་དང་གཅིག་གམ་གང་ཅིའི་ཐོག་ནས་སྟབས་བདེ་པོ་དང་ལས་སླ་པོ་ཞེ་པོ་ཕྱིན་པ་སོང་ཙང་ཨ་ནི་དཀའ་ངལ་ཆུང་ཆུང་ཞིག་འཕྲད་པ་ཡིན་ན་དེ་དཀའ་ངལ་དེ་ལ་བཟོད་གླགས་མ་ཐུབ་ཡ་དང་དཀའ་ངལ་ཐོན་ན་ལམ་སང་རྙོག་དྲ་བཤད་ཆོག་ཆོག་དང་དེ་ལ་ཡ་སེམས་སྡུག་སྐྱེ་ཆོག་ཆོག་དེ་ནུབ་ཕྱོགས་པ་ནུབ་ཕྱོགས་ལ་ཡོད་པའི་གི་ད་ང་ཚོ་བོད་པའི་བོད་རིགས་གཙོས་བྱས་པའི་གི་ཤར་ཕྱོགས་པའི་གི་མི་རིགས་མང་པོ་ཅིག་ལ་ཡ་དེ་སྔ་མེད་པའི་གི་ང་ཚོའི་མི་ཐོག་དང་ང་ཚོའི་མི་ཐོག་གོང་མ་ཚོ་ལ་ཡ་མེད་པའི་གི། ངང་རྒྱུད་རིང་པོ་ཅིག་ཡོད་པ་འདི། ལྟར། འདི་ཕལ་ཆེར་ད་མེད་པ་ཆགས་འདུག་ག་རེ་ཟེར་ན་ཁོ་སྟབས་བདེ་པོ་ཅིག་གི་སྤྱི་ཚོགས་ནང་འཚོ་བ་སྐྱེལ་བ་སོང་ཙང་འདི་ཡི་རུ་བ་དེ་ཡིན་དུས་ཟེར་ནས་འདི་གས་འདི་ལ་ཡའི་ནང་ཆོས་ཀྱི་གོ་རྟོགས་དང་བསམ་བློ་བཏང་སྟངས་འདི་གས་དེ་ཁོ་ཚོ་ལ་ཡའི་རྩིས་སྤྲོད་ཐུབ་པ་ཡིན་ན་ཨ་ནི་ཁོ་ཚོ་ཡིན་ནའི་དེ་སྙིང་སྟོབས་དེ་སྐྱེ་ཡ་དང་ངང་རྒྱུད་རིང་པོ་དེ་ཆགས་ཡ་དང་ནི་མི་ཚེ་དེ་ཡང་གཅིག་གི་དོན་དང་ལྡན་པ་ཅིག་སྐྱེལ་ཐུབ་ཡ་དང་དེ་འདྲའི་མང་པོ་ཅིག་ལ་ཁེ་ཕན་ཡོད་རེད་བསམ་གྱི་བྱས་ཙང་ང་ཚོས་ཆོས་དང་རིག་གཞུང་འདི་ང་དཔེར་ན་ད། ག་རེ་ཟེར་རབ་བྱུང་གི་སྡེར་གཏོགས་པ་ཡིན་པའི་ཆ་ནས་ད་ཆོས་འདི་གལ་ཆེན་པོ་རེད་ང་ཚོའི་གི་འདི་ང་ངའི་ང་ཚོའི་འཚོ་བ་དང་འབྲེལ་ངའི་འཚོ་བ་དང་འབྲེལ་བ་ཡོད་རེད་འདི་ཡིན་དུས་ཟེར་ནས་བཤད་དགོས་རེད་ཟེར་དེ་གཅིག་པོ་མ་རེད། གཙོ་ཆེ་ཤོས་འདི་ཆོས་འདི་ཁོང་ཚོས་གོ་བ་ཡིན་ན་ད་ཆོས་ཟེར་དུས་ཟེར་ནས་ཁོ་འདོན་པ་འདོན་ཡ་དང་འདི་གཅིག་པོ་གལ་ཆེན་མ་རེད་བ་ཆོས་ཟེར་དུས་ཟེར་ནས་བསམ་གཙོ་གཙོ་བོ་བསམ་བློ་བཏང་སྟངས་རེད་བ་ཨ་ནེ་བསམ་བློ་བཏང་སྟངས་འདི་ཁོང་ཚོས་གོ་ཐུབ་པ་ཡིན་ན་ཁོང་ཚོའི་མི་ཚེ་འདི་ལས་སླ་པོ་བྱེད་དང་མི་ཚེ་འདི་སྐྱིད་པོ་བྱེད་དང་མི་ཚེ་འདི་ལ་ཡང་བདེ་སྐྱིད་དང་ལྡན་པ་བྱེད་དང་དོན་དང་ལྡན་པ་བྱེད་དང་བོད་པའི་སྤྱི་ཚོགས་ལ་ཡིན་ནའི་རེད་ཁོ་རང་ཚོ་གནས་སའི་སྤྱི་ཚོགས་ལ་ཡིན་ནའི་རེད་འཛམ་བུ་གླིང་ལ་ཡིན་ནའི་རེད་ཚང་མ་ལ་དངོས་གནས་ཕན་ཐོགས་ཡ་ཡོད་པའི་གི་ད་ཁོའི་ཁྱད་ཆོས་ཡོན་ཏན་ཟེར་ནས་མི་འདུག་ནོར་བུ་རྩ་ཆེན་པོ་ཞེ་པོ་ཅིག་རེད་བ་དེ་ཡིན་དུས་ཟེར་ནས་འདི་ཁོ་ཚོ་ལ་གང་སྔ་སྔ་ནས་རྩིས་སྤྲད་ཐུབ་ཡ་དེ་གལ་ཆེན་པོ་མཐོང་ཙང་ཨ་ནི་ང་ཚོའི་གི་དཔེ་ཆ་ནང་ལ་གསུངས་པའི་གི་ཚིག་མཐོ་པོ་སྟོང་པ་ཉིད་དང་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་ཚོ་ཁོ་ཚོས་གོ་ཐུབ་ཡ་ཡོད་མ་རེད་བ་ལམ་སང་ཁག་པོ་ཞེ་དྲག་རེད་ང་ཚོ་ཡིན་ནའི་གོ་གི་མ་རེད་ཆུང་ཆུང་རེད་བ་དེ་ཡིན་དུས་ཟེར་ནས་ཁོ་ཚོའི་གི་གནས་བབ། སེམས་ལྷད་མེད་དུ་ཁོ་རང་ཚོའི་གི་འཚོ་བ་དང་འབྲེལ་བ་ཡོད་པའི་དཔེར་ན་རྩེད་མོ་རྩེ་ཡ་ལ་དགའ་བོ་ཡོད་མཁན་འཁྱམ་འཁྱམ་འགྲོ་ཡ་ལ་དགའ་བོ་ཡོད་པ་ཨ་ནི་ཁོ་རང་ཚོའི་འཚོ་བ་དང་ག་རེ་འབྲེལ་བ་ཡོད་པའི་གི་ཨ་ནི་ཁོ་རང་ཚོ་ལ་དཔེར་ན་སོ་སོའི་གི་རྩེད་མོ་རྩེ་ཡ་དང་ཅིག་གྲོགས་པོ་ཉེ་པོ་ཐུག་མ་འཇུག་པས་ན་སེམས་ནང་དཀའ་ངལ་ག་རེ་ཡོད་པ་འདི་དང་དཔེ་བཞག་བྱས་ཨ་ནི་ཅིག་ཡོད་རེད་པ་ད་ལྟ་ནང་ཆོས་གི་བསླབ་བྱ་འདི་གའི་འདི་ཡང་ཨ་ནི་མི་སེར་ད་ལྟ་ཏོ་རིས་བསྟུད་པ་ཡིན་ན་རང་ག་ཚོ་རེད་གཞན་བསྡད་ས་ལ་རང་བསྡད་བྱས་ཨ་ནི་བསམ་བློ་བཏང་དགོས་རེད་ཟེར་ཡ་གི་བསམ་བློ་བཏང་སྟངས་དེ་དམའ་བབས་བྱས་ཁོང་ཚོའི་གི་བསམ་བློ་དང་མཐུན་པའི་ཐོག་ནས་མ་འགྲེལ་བཤད་བརྒྱབ་པའི་གི

ཙམ་ཙམ་བཤད་པ་ཡིན་ན་ཁོ་རང་ཚོ་དང་མཐུན་པ་འདྲ་ཅིག་བཤད་པ་ཡིན་ན་མི་ཟེར་མཁན་དེ་ང་ཚོ་རྣ་བར་འགྲོ་ཟེར་ལབ་པ་རྣ་བར་འགྲོ་ཟེར་ན་ཁོ་རང་ཚོའི་བློ་ལ་འཚམས་པ་ཅིག་བྱུང་བ་ཡིན་ན་ཁོ་ཚོའི་སེམས་ལ་བཞག་སྟེ་ལག་བསྟར་བྱས་ཏེ་ཅིག་ཉམས་ལེན་བྱེད་ཡ་ལ་ཁྱད་པར་ཅིག་ཡོང་གི་རེད་བསམ་བྱས་ནི། ནང་ཆོས་ཟེར་དུས་ནང་ཆོས་བཤད་ཟེར་དུས་ཚོད་ནང་ཆོས་ཞེ་པོ་ཅིག་ཚད་མཐོ་པོ་དང་མཐོ་པོ་ཅིག་བཤད་ཡ་དེ་གལ་ཆེན་པོ་ཅིག་མཐོང་མ་སོང་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་གིས་ནང་ཆོས་ནང་དང་པོ་དང་པོ་ངོ་སྤྲོད་གསུངས་ཡོང་དུས་རྩ་ནས་དཔེ་ཚད་མཐོ་པོ་ཞེ་ཅིག་གསང་སྔགས་ཀྱི་དཔེ་དབང་དེ་འདྲའི་བསྐུར་གནང་དེ་འདྲའི་གནང་ཡོད་མ་རེད་པ། དང་པོ་དང་པོ་མ་ལྟ་གཞན་ལ་མ་གསུང་ཡག་གི་བཀའ་དང་པོ་ཆོས་སྐོར་དེ་ནི་བདེན་བཞིའི་ཆོས་སྐོར་བདེན་པ་བཞི་ཡི་ཆོས་སྐོར་དེ་རེད་དེ་སྡུག་བསྔལ་རེད་དཱ་དེ་ཀུན་འབྱུང་རེད་དཱ་དེ་འགོག་པ་རེད་དེ་ལམ་རེད་ཟེར་ཡག་གི་མ་གོ། མདོར་བསྡུས་བྱས་པ་ཡིན་ན་མདོར་ཞེ་པོ་བསྡུས་ཡག་ཡོད་རྒྱུ་ཅི་ཡང་རྒྱས་ན་མ་སྤྲོས་ན་ད་ཞེ་པོ་སྤྲོས་ཡག་ཡོད་རེད་དེ་གང་ལྟར་བློ་དང་འཚམ་པའི་གི་ཅིག་བཤད་དགོས་ཡ་དེ་གནད་འགག་ཆེན་པོ་མཐོང་བྱས། བྱས་ཙང་འདི་ཡིན་དུས་ཙ་ན་ངས་ཞེ་པོ་ཅིག་གི་གོ་གཏིང་ཟབ་པོ་མཐོ་པོ་འདི་འདྲ་བཤད་དགོས་ཅི་ལ་ང་བཤད་ཐུབ་ཡས་མ་རེད་ལ་འདི་འདྲ་བཤད་དགོས་ཡ་གནད་འགག་མཐོང་མ་སོང་གཙོ་བོ་འདི་ཁོ་རང་ཚོའི་གི་འཚམ་པའི་གི་ཁོ་རང་ཚོ་ལ་ཕན་ཐོགས་པའི་གི་ཅིག་ནང་ཆོས་དང་འགྲེལ་བཤད་ཅིག་སྤྲད་ཡ་བྱུང་ན་བསམ་བྱས་འདི་གལ་གནད་ཆེན་པོ་ཞིག་མཐོང་འདི་ཡིན་དུས་ཙ་ན་ག་པར་ཡིན་ནའི་ཡང་ཅིག་ཐུག་ཡ་མ་རག་ན་ད་ག་རང་ངོ་ཐུག་ཐུག་ཡ་རག་ན་ཁོང་ཚོ་ཐུག་བྱས་ན་གཞོན་ཚོ་ཐུག་དེ་ཚོ་ལ་ཡ་ང་ཚོས་ཀྱིས་ད་གལ་གནད་འདི་བཤད་ཀྱི་ཡོད། འདི་གཅིག་པོ་མ་རེད་ངས་ཁོང་ཚོ་ལ་ཡ། པོ་ཁོང་ཚོ་ཐུག་པ་སྟབས་བདེ་མདང་དག་དེ་རིང་རྒྱལ་སའི་ས་ཁུལ་ལ་ཡིན་པ་ཡིན་ནའི་རེད་ས་གནས་གཞན་པ་ཚོ་ཚང་མ་ལ་ཡ་ཨ་ནི། ག་རེ་ཞུ་བ་རེད་ནང་ཆོས་གཅིག་པོ་མ་ཡིན་པ་ད་མི་རིགས་འདི་གི། རྒྱུན་འཛིན་བྱེད་མཁན་དེ་ཁོ་རང་ཚོ་ཡིན་པ་དང་འདི་ངོ་སྤྲོད་འདི་ཡིས་ཁོང་ཚོ་ལ་སེམས་ནང་ལ་སླེབས་ཨ་ཐུབ་ཅིག་ལྟ་གི་ཡོད་རྩ་བའི་ད་མི་ཕ་མ་ཚོ་གི་ཞེ་དྲག་གི་སྐུ་ལས་སྐྱོན་ཅིག་འདི་གནང་གི་ཡོད་རེད་འདི་སྒང་ལ་ང་རང་གི་ཡིན་པ་ཡིན་ན་ཡང་ད་སྐད་ཆ་བཤད་དུས་ཚོད་ཐུང་ཐུང་ཅིག་ཡོད་པ་འདི་བེད་སྤྱོད་བཏང་བྱས་གོ་སྐབས་འདི་ཟིན་བྱས་མི་རིགས་འདི་གི་རྒྱུན་འཛིན་བྱེད་མཁན་འདི་ཁོ་རང་ཚོ་ཡིན་པ་དང། མི་རབས་འདི་དང་མི་རབས་རྗེས་མ་གཉིས་ཀྱི་བར་དུ་མཐུད་ཁ་རྒྱག་མཁན་འདི་ཁོ་རང་ཚོ་ཡིན་པ་འདི་ག་ཚོད་ཐུབ་ཐུབ་གི་ཁོ་རང་ཚོ་གི་ཀླད་པ་ལ་ཤོང་ཚོད་ཀྱིས་སེམས་ནང་ལ་བཅུག་ཐབས་ཅིག་བཅུག་ཐབས་ཅིག་བྱེད་ཀྱི་ཡོད་ལགས་རེད། དངོས་རེད་ཤག་རིན་པོ་ཆེ་ཐུགས་རྗེ་གནང་བཀའ་དྲིན་ཆེ་ཞུ་ཡ་ད་ནི་ཐ་མ་དེ་འདི་ཞུ་གི་ཡིན། རིན་པོ་ཆེ་གི་ད་ང་རང་ཚོ་བོད་པའི་སྤྱི་ཚོགས་ཡ་ཐུགས་ཁུར་ཞེ་པོ་ཅིག་གནང་གི་ཡོད་རེད་སྤྱི་ཚོགས་ཀྱི་གནས་སྟངས་ཡག་པོ་མཁྱེན་གྱི་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་ད་ང་ཚོ་བོད་པའི་བུ་ཕྲུག་ཚོ་ནས་རེད་ད་ན་གཞོན་ཚོ་དང་ཨ་ནི་ཕ་མ་ཚོའི་ས་ནས་བྱས་པ་ཡིན་ན་ད་ནུབ་ཕྱོགས་གཙོ་བོར་གྱུར་པའི་ཅིག་བོད་པའི་སྤྱི་ཚོགས་ལ་བོད་པའི་ན་གཞོན་ཚོ་ལ་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་ཐོག་ལ་དོ་སྣང་དང་དོ་ཁུར་ག་འདྲ་རབ་བྱེད་དགོས་པ་གཟིགས་ཡོད་ན་དེའི་ཐོག་ལ་ཡང་ལམ་སྟོན་བཀའ་སློབ་སྙིང་བསྡུས་གནང་རོགས་གནང།
ན་རེད། ད་ད་ནི་གོང་དུ་ཞུས་ཞུས་རེད་ཆོས་དང་རིག་གཞུང་འདི་ང་ཚོ་གི་སྲོག་རྩ་དེ་རེད་དེ་འདི་ཟེར་ནས་ད། གཅིག་ནས་སྲོག་རྩ་ཡིན་པ་དང་གཉིས་ནས་སྲོག་རྩ་དེ་རྒྱུན་འཛིན་བྱེད་མཁན་དེ་རྩི། མི་རབས་འདི་ནས་ཕྱི་མ་ལ་རྩིས་སྤྲད་མཁན་དེ་ན་གཞོན་ཚོ་ཡིན་པའི་ཆ་ནས་ད་འགན་ཆེན་པོ་ཞེ་པོ་ཅིག་རེད། ཨ་ནི། འདི་ད་བེད་དགོས་ར། ཁྱོད་ནི་ད་ག་ཚོད་དོར་དོར་དུ་མེད་པའི་གི་འགན་ཅིག་ཡོད་རེད་དེ། ད་ན་གཞོན་ཚོ་གི་ད་ག་རེ་ཟེར་མཁྱེན་དགོས་ཡ་གལ་ཆེན་པོ་རེད་ད་ཡིན་ན་འདི་ད་གིན་ཞུས་ཞུས་རེད་ང་ཚོ་མི་ང་ཚོ་ད་མཚམས་མཚམས་ཆུ་ཚོད་གཅིག་གི་སྐད་ཆ་སྐར་མ་བཅུ་གི་སྐད་ཆ་སྐར་མ་ཉི་ཤུ་སྐད་ཆ་འདུག་ཙམ་དེ་ཙམ་གི་དེ་བྱེད་ཐུབ་ཀྱི་མ་རེད་ཡིན་དེ་ཡིན་དུས་ཙམ་ནས་གཙོ་བོ་འགན་དེ་སུ་ལ་ཡོད་རེད་ཟེར་ན་ཕ་མ་ཚོ་ལ་འགན་ཡོད་རེད་བོད་ཀྱི་སྐད་ཡིན་ནའི་རེད་ཡི་གེ་ཡིན་ནའི་རེད་རིག་གཞུང་ཡིན་ནའི་རེད་ཆོས་ཡིན་ནའི་རེད་ཨ་འདི་གྲས་དེ་གི་ད་ཤེས་ཚོད་ལ་དཔག་པའི་མཁྱེན་ཚོད་ལ་དཔག་པའི་རང་སོ་སོའི་གོ་རྟོགས་ལ་དཔག་པའི་གི་ཨ་འགྲེལ་བཤད་རྒྱག་ཡ་དང་ངོ་སྤྲོད་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག། ཨ་ནི། སྔོན་མ་ངའི་འདྲ་བོ་ཅིག་ལ་ད་རླུང་འཕྲིན་ཁང་བ་ཡིན་ངས་དྲན་གྱི་མི་འདུག་ཅིག་དེ་ལ་ངས་ཞུ་རྒྱུ་བྱུང། ཕ་མ་ཚོ་གིས་ག་རེ་ཟེར་སྤུ་གུ་ཚོ་གིས་ཕ་མ་ཚོས་ག་རེ་བཤད་པར་ལྟ་གི་མ་རེད་ག་རེ་བྱེད་པར་ལྟ་གི་རེད་ཟེར་ནས་ཅིག་ཞུ་རྒྱུ་བྱུང། དེ་ཡིན་དུས་ཙམ་ནས་ཕ་མ་ཚོས་སོ་སོའི་གི་ངོས་ནས་ཉམས་ལེན་ཟེར་ནས་མི་འདུག་ཉི་མ་གཅིག་རྟག་པར་ལས་ཀ་བྱེད་སྟངས་མཐོང་བསྡད་ཀྱི་ཡོད་པ་སོང་ཙང་སོ་སོའི་གྱི་ཡ་ཅིག་ཁ་འདོན་དགེ་སྦྱོར་ལ་སོགས་པ་དང་མི་ལ་བྱམས་སྐྱོང་བྱེད་ཡ་དང་ཅིག་ནམ་ཞག་རྒྱུན་དུ་འགྲོ་འདུག་འགྲོ་འཆག་ཉལ་འདུག་གི་སྤྱོད་པའི་ནང་ལོགས་ལ་ཅི་ལྟའང་མི་འབད་དོ་ཚང་མ་བྱང་ཆུབ་སེམས་དཔའ་ནང་བཞིན་ད་ཡོང་གི་མ་རེད་དེ་གང་ཐུབ་ཐུབ་ཀྱིས་སྤྱོད་ལམ་བཟང་པོ་དང་ཡ་རབས་བཟང་སྤྱོད་དང་སྐད་ཆ་བཤད་སྟངས་ཡིན་ནའི་འདྲ་དཔེར་ན་ཞེ་ས་རྒྱབ་ཡ་ཡིན་ནའི་འདྲ་བཟང་སྤྱོད་ཀྱི་འགྲོ་སྟངས་མང་པོ་ཅིག་ཡོད་པ་ང་ཚོ་ལ་བོད་པའི་གི་ཡ་རབས་གོམས་གཤིས་དཔེ་མ་སྲིད་པའི

དུས་ཚོད་ཅིག་སེམས་བཞག་ཁ་སོགས་བཟུང་སེམས་བྱས་དུས་ཚོད་ཅིག་སྟོན་བྱས། ཀེམ། གྲོང་པ་འདི་འདྲ་ནང་ལོགས་ལ། ཉི་མ་བཅུ་བཅོ་ལྔ་ཉི་ཤུ་ཙམ་འདྲའི། ཆོས་ར་དང་ཚོགས་ཁང་དགོངས་པ་ཞུས། གྲོང་པ་ལ་ཡང་དཔེ་ཆ་འཛིན་ག་འགྲོ། དེ་འདྲའི་གི་འགྲོ་སྟངས་ཅིག་ཡོད། དཔེ་མཚམས་བསྡད་པའི་སྐབས་ལ་མི་ཚང་ང་ཚོ་བསྡད་ས་མི་ཚང་དེ་འདྲའི་ཁ་ཤས། རྟག་པ་རེ་བཞིན་སྐད་ཆ་སྐད་ཆ་བཤད་སྟངས་དེ་ཚོ་དཔེ་རྩུབ་པོ་དང་དེ་འདྲ་ཡོད་པའི་རྐྱེན་གྱིས་སྤུ་གུ་ཆུང་ཆུང་ལོ་དྲུག་བདུན་ནས་ཚིག་སྡུག་རེ་ཉན་ཚེ་ཚང་མ་ལབ་ཡག་དང། ལམ་སང་རླུང་ལངས་ཆོག་ཆོག་དང་དེ་འདྲ་ཡོད་པ་ངས་མང་པོ་མཐོང། ཨཱནི། ད་དེ་དེ་པས་གོ། ཁ་ཟས་ཏིང་སེ་རེག་བྱ། དེ་ཡིན་དུས་ཙམ་ནས་འདི་དང་འབྲེལ་ནས་ཨཱནི་དཔེར་ན་ད་ང་ཚོ་ཕྱི་རྒྱལ་འདྲ་བོ་ལ་བོད་སྐད་གཙང་མ་རྒྱབ་མ་རྒྱབ་སྐད་ཆ་མང་པོ་ཅིག་སླེབས་ཀྱི་ཡོད་རེད་འདི་ཡང། ག་རེ་ཟེར་དགོས་རེད་ཕ་མ་ཚོ་ལ་ཕ་མ་ཕ་མའི་ཕ་མ་ཚོའི་ངོས་ནས་སྤུ་གུ་ཚོ་ལ་སྐད་ཆ་བཤད་པའི་སྐབས་སུ་ངེས་པར་དུ་ད། བོད་སྐད་རང་ཐོག་ནས་བཤད་ཡ་སྤུ་གུ་ཚོས་ད་ཨིན་ཇི་སྐད་རྒྱབ་ཀྱི་རེད་ག་རེ་ཟེར་ན་ཉི་མ་ཉིན་གང་ཨིན་ཇི་སྐད་རྒྱབ་བྱས་བསྡད་པ་སོང་ཙང་གོམས་བསྡད་པ་ཡོད་རེད་དེ་ནས་སོ་སོའི་གི་ངོས་ནས་ཨུ་ཚུགས་རྒྱབ་བྱས་ད་བོད་སྐད་རྒྱབ་བོད་སྐད་མ་རྒྱབ་པ་ཡིན་ན་ཁོ་རང་ཚོ་ལ་དགོས་ཡག་གི་གནས་ཚུལ་རྙོག་དྲ་ག་རེ་ཟེར་དགོས་རེད། ཅ་ལག་ཟེར་ནས་མི་འདུག་དཔེར་ན་ཁོ་ཚོ་ཨའི་པད་ཉོ་དགོས་ཡོད་ལབ་པ་ཡིན་ན་ཨའི་པད་དེ་བོད་སྐད་ནང་ལོགས་ལ་དགོས་ཡོད་མ་ལབ་པ་ཡིན་ན་མ་སྤྲད་ཡག་འདྲ་བོ་དང་ཁོ་རང་ཚོ་འདོད་པ་ག་རེ་ཡོད་པ་དེ་བོད་སྐད་ཐོག་ནས་ག་རེ་ཟེར་དགོས་རེད་སྐད་ཆ་དེ་མ་བཤད་པ་ཡིན་ན་ཚིག་དེ་མ་བཏོན་པ་ཡིན་ན་དེ་ལ་ཁོ་རང་ཚོ་འདོད་པ་དེ་མ་བསྐངས་པ་ཡིན་ན་ཁོ་རང་ཚོ་འདོད་པ་དེ་སྒྲུབ་ཡག་གི་ཆེད་དུ་སྐད་དེ་རང་བཞིན་མེད་པ་སྦྱང་དགོས་ཡག་ཅིག་ད་འདི་སྤྱི་ཚོགས།

ཡིན་ན་ཡིན་ན་ཡང་ད་གོ་ལྟོས་ས་ལྟོས་ཕྱོགས་ཀྱིས་བོད་སྐད་རྒྱག་པ་དེ་ཡག་པོ་ཞེ་དྲག་རེད་ཡིན་པ་ཡིན་ན་ཡང་བསམ་བློ་གཞན་དག་ཅིག་བཏང་པ་ཡིན་ན་ཝེ་ཏི་མིས་སྤྱི་ཚོགས་རྒྱ་མིའི་སྤྱི་ཚོགས་ཀོ་རི་ཡའི་སྤྱི་ཚོགས་འདི་གའི་དེ་ལ་བསྡུར་བ་ཡིན་ན། ཁོ་རང་ཚོའི་གི་སྤུ་གུ་འདི་གའི་དེ་ད་སོ་སོའི་ལུང་པའི་གི་ཕ་སྐད་མ་སྐད་དེ་ད་ཡིན་ཤག་ཤག་ཐོག་ནས་རྒྱབ་པ་མ་གཏོགས་ཅིག་ཁོ་ཚོའི་གི་ཨོ་ངའི་སྤུ་གུ་བོད་སྐད་ངའི་སྤུ་གུ་གི་དཔེར་ན་ཀོ་རི་ཡའི་ཕ་མ་ཅིག་གི་ངའི་སྤུ་གུ་ཀོ་རི་ཡའི་སྐད་ཤེས་གི་ཡོད་ད་ཟེར་ལབ་པའི་འགྲོ་ངའི་སྤུ་གུ་ཝེ་ཏི་ནམ་སྐད་ཤེས་གི་ཡོད་ད་ཟེར་སྤོབས་པ་ཞིག་བྱས་ནས་ལབ་ཀྱི་མི་འདུག་ཨ། དེ་ག་རེ་རེད་ཟེར་ན་དེ་ལྟ་ཡིན་ཤག་ཤག་འདི་ལྟ་གོ་ཤག་ཤག་ཅིག་ཕ་མ་ཚོའི་ངོས་ནས་ཡིན་ནའི་ནམ་རྒྱུན་གྱི་བཟའ་རྒྱུ་འཐུང་རྒྱུ་ལས་ཀ་བྱེད་ཡ་དོན་དག་ལས་ཀ་བསྐུལ་ཡ་ངས་མང་པོ་མཐོང་སོང་ཁོང་ཚོས་ཕ་མ་ཚོ་གིས་སྤུ་གུ་ཚོ་གི་ག་རེ་དགོས་ཀྱི་ཡོད་ནའི་དཔེར་ན་ཨའི་པེད་ཅིག་རྩེད་དགོས་ཡོད་ནའི་འདྲ་ཏི་བྷི་ནང་ལོ་ལྟད་མོ་ཅིག་བསྟན་དགོས་གི་ཡོད་ནའི་གློག་བརྙན་བསྟན་དགོས་གི་ཡོད་ནའི་འདྲ་ཡིན་གཅིག་མིན་གཅིག་ཁོང་ཚོའི་གི་མ་སྐད་ནང་ལོ་ལ་མ་བཤད་པ་ཡིན་ན་ནི་སྤུ་གུ་འདི་གི་དགོས་འདོད་ནི་འགྲུབ་འགྲོ་གི་མི་འདུག་ཨ་འདི་མ་འགྲུབ་དུས་ཙ་ནས་ནི་སྤུ་གུ་ཚོ་སོ་སོ་དགོས་འདོད་དེ་སྒྲུབ་ཡ་གི་ཆེད་དུ་མ་སྐད་དེ་རང་བཞིན་གྱིས་སྦྱང་ཡ། མ་སྐད་འདི་ལ་རང་བཞིན་གྱིས་གོ་ཆ་འདི་ཁ་སོ་ཀླད་བསྡད་ཡ་ཅིག་འདི་ཡིན་དུས་ཙ་ནས་འདི་ང་ཚོའི། སྤྱི་ཚོགས་ནང་ལོགས་ལ་འདི་གལ་ཆེན་པོ་རེད་བསམ་གི་འདུག་བྱས་ཙང་ད་འདི་མེད་པ་ཡིན་ན་དགེ་རྒན་ཚོ་གི་གཟའ་གཟའ་མཇུག་གི་གཟའ་ཉི་མ་གཅིག་པོ་ལ་ཡ་ཆུ་ཚོད་འདྲ་ཆུ་ཚོད་གཅིག་བསླབ་པ་དེ། ཐུགས་ཕན་ད་ཧ་ལས་པའི་ཐུགས་ཕན་ཆེན་པོ་གསོས་ཀྱི་ཡོད་རེད་དེ་ཡིན་ན་ཡང་འདི་ག་གཅིག་གིས་ང་རང་ཚོའི་བོད་ཀྱི་ཆོས་དང་རིག་གཞུང་གཏིང་ཟབ་པོ་འདི་གི་ནང་དོན་ཆ་ཚང་ཅིག་མར་ལེན་ཐུབ་ཡ་དང་ཨ་ནི་རང་རྐྱ་འཕེར་བ་བྱུང་ཡ་འདི་ཏོག་ཙ་དཀའ་ལས་ཁག་པོ་འདུག་ཨ་དེ་ཡིན་དུས་ཙ་ནས་ཨ་ཕ་མ་ཚོ་ཕ་མ་གཉིས་ཀ་བོད་སྐད་ཀྱི་དགེ་རྒན་ཨང་ཀི་དང་པོ་གཉིས་རེད་བ་པཱ་ལགས་ཕ་མ་གཉིས་ཀ་ལ་བོད་སྐད་གྲ་དག་ཞིག་པ་ད་ག་ཟུག་རེད་པཱ་ཕའི་ངོས་ནས་བོད་སྐད་གྲ་དག་རྒྱབ་ཐུབ་ཀྱི་ཡོད་རེད་ཨ་མའི་ངོས་ནས་བོད་སྐད་གྲ་དག་རྒྱབ་ཐུབ་ཀྱི་ཡོད་རེད། ཨ་ནི་སྐོར་སུམ་ཅུ་པ་དང་རྟགས་འཇུག་པའི་འགྲོ་སྟངས་བཤད་ཐུབ་མིན་ཐུབ་ནའི་འདྲ་མ་ཐུབ་ནའི་འདྲ། བོད་སྐད་ཀྱི་དགེ་རྒན་ཨང་ཀི་དང་པོ་དེ་རེད་ད་བོད་ཡིག་གི་དགེ་རྒན་ཡིན་མིན་ལྟ་ཆོག་གི་རེད་མ་གཏོགས་བོད་སྐད་ཀྱི་དགེ་རྒན་ཨང་ཀི་དང་པོ་དེ་པཱ་ལགས་དང་ཨ་མ་ལགས་གཉིས་རེད་དེ་ཡིན་དུས་ཙ་ནས་བོད་ཡིག་གི་སྐད་བསླབ་པའི་ཉིན་མ་གཅིག་ལ་དུས་ཚོད་དཔེ་མང་པོ་ཡོད་རེད་བ། ཉི་མ་ཉི་མའི་གུང་ལ་ད་ཕྱག་ལས་ཕེབས་ཀྱི་ཡོད་པ་ཡིན་ནའི་འདྲ། ད་ཚུར་ཕེབས་སོང་ན་ཞོགས་ཀས་རེད་དགོང་དག་རེད་ཨ་ནི་ཡང་སྟོང་པ་ཡིན་པའི་དུས་ཚོད་ག་དུས་ཡིན་ནའི་པཱ་ལགས་མེད་ན་ཨ་མ་ལགས་ཨ་མ་ལགས་མེད་ན་པཱ་ལགས་གཅིག་གིས་བོད་སྐད་དེ་ཡིན་གཅིག་མིན་གཅིག་སྐྱོན་ཡ་ཨ་ནི་ཁོ་རང་ཚོའི་གི་དགོས་དོན་འགྲུབ་ཡག་གི་ཆེད་དུ་མ་སྐད་མེད་ན་དཔེར་ན་ཁོ་ཚོའི་གི་ཡ་ནས་ཁོ་ཚོའི་གི་དགོས་དོན་དེ་ལ་ཡ་ལན་མ་སློག་པ་དེ་འདྲ་བྱས་པ་ཡིན་ན་ཨ་ནི་དེ་ཏན་ཏན་ཕན་གྱི་རེད་བསམ་གི་འདུག་དེ་མ་གཏོགས་པ་ཡིན་ན་ད་ངས་ཚིག་དེ་དེ་བསམ་པ་ཚ་བོ་ད་ཆགས་ཀྱི་འདུག་དེ་ཡིན་ན་ཡང་དེ་རེད་ད་དྲང་གིས་ཞུ་བ་དེ་རེད་བོད་བོད་སྐད་བོད་པས་བོད་སྐད་རྒྱག་གི་ཡོད་ཟེར་དེ་ལ་ཞུ་ཞུ་བོ་ད་སྤོབས་པ་སྐྱེས་ད་ཁྱེད་མེད་སྐྱོ་བྲོ་བ་ཞིག་རེད་དྲང་པོ་ཞུ་བ་ཡིན་པ་རེད།
ཨ་རེད་ཐུགས་རྗེ་གནང་བྱུང་བྱས་ཏན་ཏན་རང་རེད་ད་དེ་ཚོ་བྱས་ཙང་བོད་སྐད་དང་བོད་ཡིག་ཐོག་ལ་ཡང་དོ་སྣང་ལྷག་པར་དུ་བོད་སྐད་རྒྱག་མ་ཐུབ་ཡིན་ན་ད་རྩ་དོན་སྐོར་ཞུ་ཡིན་ནའི་ས་ཆ་རུ་ཕྱི་རབས་ཡིན་ནའི་དེའི་གི་སྐྱོང་མཁན་མི་དེ་ཚོའི་ག་རོ་ནས་སོ་སོའི་གི་མ་སྐད་དང་ཅི་དང་མ་ཤེས་པ་ཡིན་ན་ཐབས་སྐྱོ་པོ་རང་ཡིན་པ་རེད